ཅི་ནས་ཀྱང་བདག་འདོད་པ་ལ་འདུན་པའི་ཆགས་པ་དང་མ་བྲལ་བཞིན་དུ་མི་རྒྱུ་བ་ཡིན་ནམ་འོན་ཏེ་ཆགས་པ་དང་བྲལ་ནས་མི་རྒྱུ་བ་ཡིན་སྙམ་ནས། དེ་སད་པའི་ཕྱིར་དུ་ཆགས་ཡུལ་ཤིན་ཏུ་སྡུག་པ་ཞིག་ལ་དམིགས་པ་ན་ཆགས་པ་སྐྱེ་བར་མཐོང་ནས་དེ་སྤང་བའི་ཕྱིར་དུ། བསྒོམ་པ་ལ་དགའ་བར་བྱེད་པ་ནི་དཔྱོད་པ་ཡིད་བྱེད་དོ་ཟེར་དང་དང་ང་ནི་འདུན་འདོད་པ་ལ་འདུན་པའི་འདོད་ཆགས་དེ་སྐབས་སྐབས་སུ་མི་རྒྱུ་བར་མཐོང་ནས། ད་ངས་འདི་སྔོན་ནས་དྲངས་ནས་དབུགས་འགྱུ་བ་སྤངས་ནས་དེ་ནས་འོག་མི་རྒྱུ་བ་ཡིན་པར་སྣང་ངོ།

བསམ་གཏན་དང་པོ་ལ་སོགས་པའི་དངོས་གཞིའི་སྒྲུབ་ལུགས་རྣམས། རྒྱས་པར་མ་ཤེས་ན་ཡང་སྔར་ལྟར་བཤད་པའི་ཞི་གནས་སམ་ཡིད་ལ་བྱེད་པ་ཞེས་བྱ་བ་དེའི་སྒྲུབ་ལུགས་ཤིན་ཏུ་ཟབ་པའི་མདོ་ཤེར་ཕྱིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སོགས་པ་ནས། སེམས་འཇོག་ཚུལ་དགུ་གསུངས་པ་དབུ་མའི་སྒོམ་རིམ་དུ་བཀོད་པ་སྔར་དྲངས་པ་དང་དེ་ཡི་དགོངས་པ་མདོ་སྡེ་རྒྱན་དུ་བཀྲལ་བ་དང། འཕགས་པ་ཐོགས་མེད་ཀྱིས་བྱང་ས་དང་དེ་ནས་མངོན་པ་གོང་མ་དང་གཏན་ལ་དབབ་པ་བསྡུ་བར་མདོར་བསྡུས་ཏེ་གསུངས་ཤིང། བསྡུ་བ་ལས་ཞི་ལྷག་གཉིས་ཉན་ས་ལས་ཤེས་པར་འཕངས་པ་མཛད་པ་ལྟར་ཉན། ཉན་ས་ལས་རྒྱས་པར་བཀྲལ་བ་དང་དེ་རྣམས་ཀྱི་དོན་དབུ་མའི་སྒོམ་རིམ་དང་ཤེར་ཕྱིན་མན་ངག་ཏུ་གསུངས་པ་དང་གཞན་ཡང་དབུས་མཐའ་ནས་ལྷོ་ཡང་འདུ་བྱེད་བརྒྱད་ཉེས་པ་ལྔ། སྤོང་ཚུལ་དང་བ་དེ་ནས་བཅས་པ། བཅས་པའི་ཞི་གནས་སྒྲུབ་ལུགས་གསུངས་པ་རྣམས་ཀྱི་སྙིང་པོ་རྣམས་ལེགས་པར་བརྟགས་ཏེ་དེ་རང་སོར་ལས་བཀྲལ་བ། བསྟན་པ་རེ་རེ་ཙམ་བསྟན་པ་རེ་རེ་བསྟན་པ་ཙམ་རེ་ངེས་པར་བྱེད་ངེས་པར་བྱེད་པར་བྱ་དགོས་ཏེ་འདི་རྣམས་བསམ་གཏན་པ་ཁ་ཅིག་ལ་ནི་མིང་ཙམ་ཡང་མི་འདུག་ལ་སུ་དག་གིས།

ཞེས་སོ། ཞེས་བདག་མེད་པའི་ཤེས་རབ་ཁོ་ན་སྲིད་པའི་རྩ་བ་གཅོད་བྱེད་དུ་ཤིན་ཏུ་གསལ་བར་བསྟན་པ་འདི་ལ་འདི། དབུ་མའི་སྒོམ་རིམ་དུ་ཡང་བ་འདི་ནི་ཧྭ་ཤང་ལ་གནོད་བྱེད་དུ་དྲངས་པས་འདི་ལ་ངེས་པ་རྙེད་དགོས་ལ་ཟེར། མུ་སྟེགས་ཀྱི་དྲང་སྲོང་རྣམས་ལ་རྣམས་ལ་ཡང་ཏིང་ངེ་འཛིན་དང་མངོན་པར་ཤེས་པ་ལ་སོགས་པའི་ཡོན་ཏན་དུ་མ་ཡོད་ཀྱང་བདག་མེད་པའི་ལྟ་བ་མེད་པས་འཁོར་བ་ལས་ཅུང་ཟད་ཀྱང་བརྒལ་མི་ནུས་པའི་ཕྱིར་རོ། ཟེར་བ་མུ་སྟེགས་པའི་དྲང་སྲོང་ལ་ཡང་མངོན་ཤེས་དེ་ཚོ་ཡོད་རེད།

མི་གྲོལ་བ་དང་ངས་དེ་ལ་དགོངས་ནས་གཞན་ལས་ཐོས་པ་ནི་རྒ་ཤི་ལས་གྲོལ་བར་འགྱུར་རོ་ཞེས་བཀའ་སྩལ་ཏོ་ཞེས་སྟོན་པ་རང་གིས་དེ་ནི་རང་གི་དགོངས་པ་བླངས་ནས་གསལ་པོར་བཤད་རེད་ཞེས་དང། དེ་ནི་བསམ་པའི་དོན་ནི་དགོངས་དོན་དེ་ཁོ་ན་ཉིད། སྟོང་ཉིད་ལྟ་བ་མ་ཚད་སྟོང་ཉིད། དེ་ནི་ག་རེ་ཟེར་ན་སྟོང་པ་ཉིད་ཀྱི་ལྟ་བ་ལ་ཐོས་བསམ་སྒོམ་གསུམ་བྱས་ནས་རྒྱུད་ལ་མ་སྐྱེས་པ་བྱས་ནས། ད་ག་རེ་ཟེར་ན་སེམས་མི་རྟོག་པའི་ཏིང་ངེ་འཛིན་ཡོད་པ་ཙམ་གྱིས་ཆོག་ཤེས་བྱས་ནས། ངོ་ཐིབས་པའི་ཟབ་མོའི་དོན་སྒོམ་པ་ཡིན་ཟེར་བ་དེ་མངོན་པའི་ང་རྒྱལ་བྱས་ནས་ཡང་འཁོར་བ་ལས་གྲོལ་ཐུབ་པ་མ་རེད།